ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིན་ཁྲོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་དང་པོ་ཚེས་བཅུ་གཉིས་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གསུམ་པ་ཚེས་བཞི། གཟའ་སྤེན་པའི་གི་ལས་རིམ་ཁག་རྣམ་པ་ཚོ་ལ་ཞུ་གི་ཡིན། ད་ནི་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཟླ་དང་པོ་ཚེས་བཅོ་ལྔ་ནས་བཟུང་ཉིན་གྲངས་གསུམ་གྱི་རིང་ལ་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བཀའ་དབང་གནང་རྒྱུ་ཡིན་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ནང། བོད་རང་སྐྱོང་ལྗོངས་འཕེལ་རྒྱས་ཨུ་ཡོན་ལྷན་ཁང་ཟེར་བས་བོད་རང་སྐྱོང་ལྗོངས་ཀྱི་ལོ་ལྔ་ཚན་གྱི་འཆར་འགོད་བཅུ་བཞི་པ་དང།
མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དུ་བོད་ཀྱི་གི་ཁོར་ཡུག་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་ཞུ་གི་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཟླ་དང་པོ་ཚེས་བཅོ་ལྔ་ནས་བཟུང་ཉིན་གྲངས་གསུམ་གྱི་རིང་ལ་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བཀའ་དབང་གནང་རྒྱུ་ཡིན་པའི་གི་གནས་ཚུལ་ཐོན། དེ་ཡང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱ་ཐོག་ལ་གནས་ཚུལ་སྤེལ་བར་གཞིགས་ན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་གསུམ་པ་གི་ཚེས་བདུན་དང། བོད་ཟླ་དང་པོ་ཆོ་འཕྲུལ་ཟླ་བའི་ཚེས་བཅོ་ལྔ་ཉིན་བཞུགས་སྒར་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྟོན་པའི་སྐྱེས་རབས་ཀྱི་གསུང་ཆོས་གནང་རྒྱུ་ཡིན་པ་རེད། དེ་ནས་སྤྱི་ཟླ་གསུམ་པ་ཚེས་བརྒྱད་ཉིན་སོག་པོ་གི་རྒྱལ་ས་ཝུ་ལན་པཱ་ཐུར་ནང་ལ་ཡོད་པའི་དགའ་ལྡན་དགོན་པས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་བདེ་མཆོག་ནག་པོ་པའི་དབང་ཆེན་གྱི་སྟ་གོན་གནང་རྒྱུ་འདུག་ཚེས་དགུ་ཉིན་དབང་དངོས་གཞི་གནང་རྒྱུ་བཅས་ཀྱི་ཆོས་འབྲེལ་གྱི་མཛད་འཆར་ཁག་བསྐྱང་རྒྱུ་ཡིན་པ་རེད། དེ་བཞིན་དབང་ཞུ་མཁན་ཚོ་གིས་ཉིན་ལྟར་བདེ་མཆོག་བདག་བསྐྱེད་དང་དག་པ་གསུམ་གྱི་གི་རྣལ་འབྱོར་སོགས་གསོག་སྒྲུབ་གནང་དགོས་ལུགས་ཀྱང་འཁོད་ཡོད་པ་རེད། ཡང་དམིགས་བསལ་གྱི་དགའ་ལྡན་ཕོ་བྲང་དྲ་རྒྱ་ནང་ལ་འཁོད་མེད་ཀྱང་རིང་མིན་དབུས་བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་འོག་བོད་ཕྱི་ནང་གཉིས་ཀྱི་གི་བོད་མི་ཚོ་ཡི་གིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་དང་སྐུ་ཚེ་ཞབས་པད་བརྟན་པའི་གི་ཆེད་དུ་བརྟན་བཞུགས་འབུལ་རྒྱུ་དང། དེ་ནས་རིམ་བཞིན་སྤྱི་ཟླ་བཞི་པའི་ཚེས་ལྔ་ཉིན། མ་སུ་རིའི་བོད་ཁྱིམ་དང་གཏན་འཇགས་སློབ་གྲྭ་གཉིས་ཀྱི་གི་དགེ་ལས་སློབ་མ་དང་སློབ་ཟུར་དེ་བཞིན་པ་ཆ་མ་རིའི་གཏན་འཇགས་སློབ་ཟུར་བཅས་ཀྱི་གི། ཚོགས་པ་ཁག་ནས་ཀྱང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་འབུལ་རྒྱུ་སོགས་ཀྱི་གི་མཛད་འཆར་ཡོད་པའི་གནས་ཚུལ་ཐོན་ཡོད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་གིས་ཕྱི་རྒྱལ་བ་རྣམས་བོད་དང་ཤིན་ཅང་གཙོས་པའི་གི་ས་གནས་ཀྱི་དངོས་ཡོད་གནས་སྟངས་བདེན་པ་དེ་ཤེས་རྟོགས་ཡོང་བར་རྒྱ་ནག་ནང་དུ་རྟོག་ཞིབ་ཡོང་རྒྱུ་ལ་དགའ་བསུ་ཡོད་ཅེས་བརྗོད་ཡོད་པ་རེད། འོན་ཀྱང་དོན་དངོས་སུ་བོད་དང་ཤིན་ཅང་ནང་ལ་ཕྱི་རྒྱལ་གྱི་གསར་འགོད་པ་དངོས་སུ་འགྲོ་བ་ལ་དམ་དྲག་ཤུགས་ཆེན་བྱེད་བཞིན་པའི་གི་གནས་ཚུལ་ཐོན་གི། དེ་ཡང་ཕྱི་ཟླ་གསུམ་པ་ཚེས་གསུམ། གཟའ་པ་སངས་ཉིན South China Morning Post ཞེས་པའི་གི་ལྷོ་རྒྱ་ནག་སྔ་དྲོ་ཕོ་ཉ་ཞེས་པའི་གི་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་གིས་གཟའ་འཁོར་འདི་ཡི་ནང་རྒྱལ་ཁབ་གཞན་ནང་གི་འགྲོ་བ་མི་ཡི་ཐོབ་ཐང་གི་གནས་སྟངས་ཐོག་ལ་གཏམ་བཤད་སྤེལ་རྒྱུ་དང་སྐྱོན་བརྗོད་བྱེད་རྒྱུ་གི་ཐོབ་ཐང་སུ་ལ་ཡང་ཡོད་མ་རེད་ཅེས་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་གིས་སུད་སི་གྲོང་ཁྱེར་ཇི་ནི་ཝ་ནང་ལ་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་འདུའི་ཐོག་ལ། གོང་ཞུས་ཀྱི་གཏམ་བཤད་འདི་སྤེལ་ཏེ་འགྲོ་བ་མི་ཡི་ཐོབ་ཐང་སྲུང་སྐྱོབ་ཀྱི་ཆེད་དུ་མིག་དཔེ་འོས་པའི་སུ་གཅིག་ལ་མེད་པ་དང་འགྲོ་བ་མི་ཡི་ཐོབ་ཐང་ཡར་རྒྱས་ཀྱི་འགྲོ་ལམ་བདམས་པའི་གི་ཐོབ་ཐང་འདི་རྒྱལ་ཁབ་ཚང་མ་ལ་ཡོད་རེད་ཅེས་བརྗོད་ཡོད་པ་རེད་ད་རུང་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཚབ་པ་ཆིན་ཀང་གིས་མུ་མཐུད་ནས་གི་བརྗོད་ན་བོད་དང་ཤིན་ཅང་དང་འབྲེལ་བའི་གི་གནད་དོན་ཡི་ཐད་ཕྱི་ཡི་རྒྱལ་ཁབ་ཚོ་གི་རྙོག་དྲ་དང་སྐྱོན་བརྗོད་བྱེད་པའི་གི་ཐོག་ནས་རྒྱ་ནག་ལ་མ་ཉེས་ཁ་གཡོག་དང་རྒྱ་ནག་གི་ཡར་རྒྱས་ལ་འགོག་རྐྱེན་བཟོ་གི་ཡོད་པ་རེད་ཅེས་སྐྱོན་བརྗོད་དང་སྦྲགས། རྒྱ་ནག་གིས་འཛམ་གླིང་ནང་གི་དྲང་བདེན་ཅན་གཅིག་གི་ཕྱི་རྒྱལ་བ་རྣམས་རྒྱ་ནག་ནང་དུ་འཚམས་འདྲི་ཕེབས་ཏེ་རྒྱ་ནག་གི་ས་ཁུལ་མང་པོ་ནང་ལ་འཚམས་འདྲི་འགྲོ་བ་ཡིན་ན། གནས་ཚུལ་བདེན་པ་ཇི་ཡོད་དེ་ཤེས་རྟོགས་ཡོང་རྒྱུ་ལ་དངོས་སུ་གི་གནས་ཚུལ་མང་པོ་ཞིག་མཐོང་རྒྱུ་ལ་ས་གནས་སུ་དངོས་སུ་ཡོང་བ་ཡིན་ན་དགའ་བསུ་ཡོད། འོན་ཀྱང་གནད་དོན་དེ་ཡི་གི་གོ་དོན་ནི། དྲང་བདེན་གྱི་བསམ་བློ་ལྡན་པའི་གི་ཕྱི་རྒྱལ་བ་འདོད་བློ་ཡོད་མཁན་ཚོ་ལ་དགའ་བསུ་ཡོད་པ་མ་ཟད་འགྲོ་སྐྱོད་ཀྱི་དཀའ་ངལ་ཡོད་ས་ལ་དྲང་བདེན་གྱི་ནང་ལ་འགྲོ་སྐྱོད་ཐུབ་རྒྱུ་ལ་རྒྱ་ནག་གཞུང་གིས་གོ་སྒྲིག་བྱེད་རྒྱུ་ཡིན་ཅེས་བརྗོད་ཡོད་པ་རེད། འོན་ཀྱང་བོད་དང་ཤིན་ཅང་ནང་ཕྱི་རྒྱལ་བ་དངོས་སུ་འགྲོ་བའམ་གནས་ཚུལ་ཤེས་རྟོགས་བྱེད་རྒྱུ་ལ་ཤིན་ཏུ་གི་དཀའ་ངལ་ཆེན་པོ་ཞིག་ཡིན་པ་མ་ཟད་བོད་ནང་ལ་འགྲོ་རྒྱུ་ལ་རྒྱ་ནག་གཞུང་གི་སྤྱི་ཡོངས་ཀྱི་ཆོག་མཆན་སྤྲད་པ་དེ་ཡི་ཐོག་ལ་ད་རུང་དམིགས་བསལ་གྱི་བོད་ལ་བསྐྱོད་ཆོག་པའི་གི་ཆོག་མཆན་ཞིག་དགོས་ཀྱི་ཡོད་པ་རེད། གལ་ཏེ། རྒྱ་ནག་གཞུང་གི་འབྲེལ་ཡོད་ལས་ཁུངས་དང་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ནས་ཆེད་དུ་གཞུང་འབྲེལ་གྱི་གསར་འགོད་པ་གོ་སྒྲིག་བྱས་པའམ་ཡང་ན་རྒྱ་ནག་གཞུང་གི་དམིགས་བསལ་གྱི་ཆོག་མཆན་ཐོབ་པ་རྣམས་ཕར་ཕུད་དེ་མིན་གྱི་ཕྱི་རྒྱལ་གསར་འགོད་པ་ཐོག་ལ་རྒྱ་ནག་གཞུང་གིས་ཚད་བཀག་ཤུགས་ཆེན་བྱེད་བཞིན་པ་རེད། དཔེར་ན། ན་ནིང་ཕྱི་རྒྱལ་གསར་འགོད་པ་ཚོ་ཡིས་བོད་ནང་ལ་གནས་ཚུལ་མཁོ་སྒྲུབ་བྱེད་རྒྱུའི་སྙན་ཞུ་རྒྱག་མཁན་ཚང་མ་དེ་རྒྱ་ནག་གཞུང་གིས་གསར་འགོད་པ་ཚང་མར་འདི་ལ་ཆོག་མཆན་སྤྲད་མེད་པའི་སྐོར། ཕྱི་རྒྱལ་གསར་འགོད་པ་མཐུན་ཚོགས་ཀྱིས་རྒྱ་ནག་གི་ལོ་འཁོར་གསར་འགོད་པ་གི་གནས་ཚུལ་མཁོ་སྒྲུབ་དང་རང་དབང་གི་གནས་སྟངས་ཐོག་གི་སྙན་ཐོ་ནང་ལ་འཁོད་ཡོད་པ་རེད། འོན་ཀྱང་ཁོ་ཚོས་ཤིན་ཅང་ནང་ལ་བསྐྱོད་པའི་རྗེས་རྒྱ་ནག་གཞུང་གིས་དྲི་རྩད་བྱས་པ་དང་ལྟ་རྟོག་བྱས་པ། སུན་གཙེར་བཟོས་པ་མ་ཟད་ཁོ་ཚོ་བརྒྱབ་པའི་གི་འདྲ་པར་དང་བརྙན་ཐུང་རྣམས་མེད་ལེ་བཟོ་དགོས་པའི་གི་བཙན་ཤེད་བྱས་པ་སོགས་ཀྱི་གི་གནས་ཚུལ་མང་དག་ཞིག་བྱུང་ཡོད་པའི་སྐོར། གོང་གསལ་གྱི་ལྷོ་རྒྱ་ནག་སྔ་དྲོ་ཕོ་ཉ་ཟེར་བའི་གི་གསར་ཤོག་ཐོག་ལ་གནས་ཚུལ་འཁོད་ཡོད་པ་རེད། རྒྱ་གར་གཞུང་གིས་འབྱོར་ལྡན་རྒྱལ་ཁབ་ཉི་ཤུ་ཡི་ལྷན་ཚོགས་དེ་ཐེངས་དང་པོ་གཙོ་སྐྱོང་གནང་བ་དེར་རྒྱལ་སྤྱི་ཡི་ཐོག་རྒྱ་གར་གྱི་སྲིད་དོན་གྱི་གོ་གནས་དེར་མཐོ་རུ་ཕྱིན་པར་སྲིད་དོན་དབྱེ་ཞིབ་པ་ཚོ་གིས་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ཡང་རྒྱ་གར་རྒྱལ་ས་ལྡི་ལིའི་ནང་རྒྱ་གར་གཞུང་གིས་གོ་སྒྲིག་གནང་སྟེ་འཛམ་གླིང་གི་དཔལ་འབྱོར་ཡར་ཐོན་ཅན་གྱི་གི་རྒྱལ་ཁབ་ཉི་ཤུ་ཡི་ཕྱི་སྲིད་བློན་ཆེན་ཁག་གི་ལྷན་ཚོགས་ཤིག་ཕྱི་ཟླ་གསུམ་པ་ཚེས་གཅིག་ནས་ཚེས་གཉིས་བར་རྒྱ་གར་རྒྱལ་ས་ལྡི་ལིའི་ནང་ལ་ཚོགས་ཡོད་ཅིང་རྒྱ་གར་གྱི་གནད་དོན་དབྱེ་ཞིབ་པ་སཱ་ན་ཧ་ཤི་མི་ནས་རྒྱ་གར་གྱིས G Twenty ཞེས་པའི་གི་འབྱོར་ལྡན་ཅན་གྱི་གི་རྒྱལ་ཁབ་ཉི་ཤུ་གི་ཚོགས་འདུ་དེ་ད་རེས་ཐེངས་དང་པོར་གོ་སྒྲིག་བྱས་པ་དེར་རྒྱལ་སྤྱི་ཡི་ཐོག་རྒྱ་གར་གྱི་སྲིད་དོན་གྱི་གནས་བབ་དེ་ཧ་ཅང་གི་མཐོན་པོ་ཞིག་ལ་སླེབས་པ་དང་དེ་བཞིན་སྣེ་ཁྲིད་ཀྱི་ནུས་པ་དེ་མཐོ་རུ་ཕྱིན་པ་མ་ཟད་དམག་འཁྲུག་གི་དུས་སྐབས་སུ་འཛམ་གླིང་ལྷོ་ཕྱོགས་ཀྱི་རྒྱལ་སྤྱི་ཡི་ལངས་ཕྱོགས་བཟོ་རྒྱུ་ལ་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ཆགས་ཡོད་པར་བརྟེན་ད་རེས་ལྷན་ཚོགས་དེ་གོ་སྒྲིག་གནང་དགོས་དོན་དེ་ནི་འཕྲལ་དུ་གནད་དོན་ཐག་གཅོད་ཡོང་བ་ལ་རེ་བ་ཁོ་ན་ཙམ་མིན་པར་མུ་མཐུད་ནས་ཀྱི་ཕན་ཚུན་གྲོས་མོལ་ཡོང་རྒྱུ་ཡིན་པས་དེ་ལ། རྒྱ་ནག་དང་ཨུ་རུ་སུ་མ་གཏོགས་རྒྱལ་ཁབ་ཕལ་ཆེ་བའི་གི་མོས་མཐུན་བྱུང་ཡོད་པ་སྐོར་འགྲེལ་བརྗོད་གནང་གི་ཡོད་པ་རེད། ཡང་ད་རིང་གི་ལྷན་ཚོགས་དེར་རྒྱ་གར་གྱི་སྲིད་བློན་ན་རེན་དྷ་ར་མོ་དི་མཆོག་གིས་གསུངས་ན། འཛམ་གླིང་གང་ས་ལ་ཕན་ཚུན་མི་མཐུན་པའི་གཏིང་ཟབ་ཡོད་བཞིན་པའི་གི་དུས་ཚོད་འདིར། རྣམ་པ་ཚོ་གི་གོ་བསྡུར་གནང་བ་ཁར་དེང་སང་གི་འཛམ་གླིང་འདི་ཡི་ཐོག་ས་མཚམས་རྩོད་རྙོག་གི་ཆབ་སྲིད་ལ་ཤུགས་རྐྱེན་ངེས་པར་དུ་ཐེབས་རྒྱུ་རེད་ཅེས་གསུངས་ཡོད་པ་རེད། རྒྱ་ནག་དང་ཨུ་རུ་སུ་ཕྱོགས་གཅིག་ཏུ་ཨ་མི་རི་ཀ་ཡི་མཐུན་ཕྱོགས་རྒྱལ་ཁབ་ཁག་ཕྱོགས་གཅིག་ཏུ་ལངས་ཏེ་ཕན་ཚུན་བར་ལ་ལྟ་བ་མཁྲེགས་པོ་བཟུང་བཞིན་པའི་གི་ཡུ་ཀེ་རེན་གྱི་དམག་འཁྲུག་མཚམས་འཇོག་མ་བྱུང་བར་ཕན་ཚུན་བར་ལ་གྲོས་མོལ་ཡོང་རྒྱུ་འདི་ཧ་ཅང་གི་ཁག་པོ་ཞིག་ཆགས་ཡོད་པར་བརྟེན་ཁོང་ཚོ་ནང་འགྲིག་གི་ཚོགས་ཆུང་འཛུགས་པ་ལས་གཙོ་སྐྱོང་གནང་མཁན་ཞིག་དགོས་ཀྱི་ཡོད་པར་བརྟེན་རྒྱ་གར་གྱི་འགོ་ཁྲིད་དེ་དབུ་མའི་ལམ་ཞིག་ཚོད་ལྟ་གནང་གི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་ཡོད་པ་རེད། ལྷན་ཚོགས་འདི་ཡི་སྟེང་རྒྱ་གར་དང་རྒྱ་ནག་གཉིས་བར་ས་མཚམས་དཀའ་རྙོག་གི་གྲོས་མོལ་ཡི་ཐོག་ལ་གྲུབ་འབྲས་གང་ཡང་བྱུང་མེད་པ་དང་རྒྱ་ནག་གིས་ཨ་མི་རི་ཀ་ཡི་ནང་གསང་ཉུལ་གི་དོགས་གཞི་ཡོད་པའི་གི་ལྒང་བུ་གཏོང་བའི་གི་རྐྱེན་གྱི་གིས་ཕྱོགས་གཉིས་ཀ་ཡི་ཕྱི་སྲིད་བློན་ཆེན་གཉིས་བར་མཇལ་འཕྲད་གནང་མེད་པ་མ་ཟད་ཨ་མི་རི་ཀ་དང་རྒྱ་ནག་གཉིས་གི་ཕྱི་སྲིད་བློན་ཆེན་གཉིས་ཀ་གིས་རྒྱལ་ཁབ་མང་པོ་གི་ཕྱི་སྲིད་བློན་ཆེན་དང་མཇལ་འཕྲད་གནང་ནས་གི་བཀའ་མོལ་དུ་བྲེལ་བ་ཆེན་པོ་བྱེད་བཞིན་པའི་གི་གནས་ཚུལ་ཐོན་གི། ཨ་རིའི་གཞུང་གིས་རྒྱ་ནག་གི་ཚོང་དོན་ཚན་པ་ཁག་ཅིག་གི་ཚོང་འབྲེལ་ལ་དོན་མེད་ཀྱི་དོ་ཕོག་གཏོང་གི་ཡོད་ལུགས་རྒྱ་ནག་གཞུང་གིས་སྐྱོན་བརྗོད་བྱས་ཡོད་པ་རེད། དེ་ཡང་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། ཨ་མི་རི་ཀ་ཚོང་འབྲེལ་ལྷན་ཁང་ནས་ཉིན་ཤས་གོང་རྒྱ་ནག་གི་ཚོང་ལས་བྱེད་བཞིན་པའི་བི་ཇི་ཨ་ཡི་ཞིབ་འཇུག་ལྟེ་གནས་ཁང་དང། བི་ཇི་ཨ་ཡི་འཕྲུལ་རིག་ལག་རྩལ་ཁང་གཉིས་ཀྱིས་ཨ་མི་རི་ཀ་ཡི་འཕྲུལ་རིག་ཚན་པའི་མཉམ་ཚོང་ལས་ཀྱི་ཐོག་ནས་སྲུང་སྐྱོབ་ཀྱི་ཉེན་ཁ་ཙམ་མ་ཡིན་པར། རྒྱ་ནག་གཞུང་གིས་ཤིན་ཅང་ཡུ་གུར་མི་རིགས་དང་གཞན་ཡང་གྲངས་ཉུང་མི་རིགས་ཚོ་གི་རིགས་རྒྱུད་མཁོ་སྒྲུབ་བྱེད་རྒྱུའི་ཆེད་བེད་སྤྱོད་ལོག་པ་བྱེད་ཀྱི་ཡོད་པ་ནི་འགྲོ་བ་མིའི་ཐོབ་ཐང་གནད་དོན་ལའང་དོ་ཕོག་ཆེན་པོ་འགྲོ་གི་ཡོད་པ་བཅས་ཅིག་གི་རྒྱུ་མཚན་ལ་བརྟེན་ནས་གི་གོང་བརྗོད་གི་ཚན་པ་དེ་གཉིས་ཅིག་གིས་གཙོས་པའི་གི་ཨ་མི་རི་ཀ་ཡི་འཕྲུལ་རིག་དང་ཚན་རིག་སྲུང་སྐྱོབ་ལ་ཉེན་ཁ་འགྲོ་རྒྱུ་ཡི་ཚོང་འབྲེལ་ཚན་པ་ཁག་གི་ཚོང་འབྲེལ་བྱེད་པའི་སྐབས་དེ་ཚོ་གི་མཉམ་དུ་ཚོང་འབྲེལ་མ་བྱས་ཀྱི་སྔོན་ལ། གཞུང་ལ་ཆོག་མཆན་ཞུ་དགོས་པ་སོགས་ཅིག་གི་དམ་བསྒྲགས་བྱེད་རྒྱུ་ཡིན་ལུགས་ཨ་རིའི་གཞུང་གིས་གསལ་བསྒྲགས་བྱས་ཡོད་པ་རེད། འོན་ཀྱང་གཟའ་པ་སངས་ཉིན། རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་མཐུད་པ་མའོ་ནིང་གིས། ཨ་མི་རི་ཀ་གིས་རྒྱུ་མཚན་གང་ཡང་མེད་པའི་གི་ཐོག་ནས། ང་ཚོ་རྒྱ་ནག་གི་ཚོང་དོན་ཚན་པ་ཁག་གི་ཐོག་ལ་གནས་ཚུལ་རྫུན་མ་བཟོས་ནས་གི་དོན་མེད་གི་སྐྱོན་བརྗོད་བྱས་པ་དང་བཀག་སྡོམ་བྱེད་བཞིན་པའི་གི་བྱ་སྤྱོད་འདིར། ང་ཚོ་གི་མཐའ་གཅིག་ཏུ་གི་ངོ་རྒོལ་རྒྱག་གི་ཡོད་ལ། འདི་ལྟ་བུ་གི་ལྟ་གྲུབ་ཀྱི་ལངས་ཕྱོགས་ཤིག་གི་ཐོག་ནས་སྡང་ཟུག་གི་སྲིད་ཇུས་འཛིན་རྒྱུ་མེད་པའི་གི་འབོད་སྐུལ་ཞུ་གི་ཡོད་ཅེས་གསུངས་ནས་གི་ཨ་མི་རི་ཀ་ལ་སྐྱོན་བརྗོད་བྱས་ཡོད་པ་རེད། འོན་ཀྱང་ཁོ་མོ་ཡིས་ཨ་མི་རི་ཀ་གི་ཐག་གཅོད་དེ་ལ་གདོང་ལེན་ག་འདྲ་བྱེད་ཀྱི་ཡོད་མེད་ཡི་ཐད་དམིགས་བསལ་གི་འགྲེལ་བརྗོད་གང་ཡང་བརྒྱབ་མེད་པ་རེད། རྩ་བའི་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་འདི་ལྟ་བུའི་ཚོང་དོན་ཚན་པ་ཁག་གི་ཐོག་ལ་བཀག་སྡོམ་གྱི་གནས་ཚུལ་འདི་ཡང་སེ་ལག་བསྟར་བྱེད་པའི་གྱི་ལངས་ཚུལ་ཞིག་ཡོད་པ་དང་ཉེ་བའི་གྱི་ཆར་རྒྱ་ནག་གི་ངོས་ནས་ཀྱང་ཨ་མི་རི་ཀ་གྱི་དམག་དོན་འཕྲུལ་ཆས་བཟོ་སྐྲུན་བྱེད་མཁན་གྱི་ཚན་པ་ཁག་གཉིས་ལ་ཐེ་ཝན་ལ་ཚོང་འབྲེལ་བྱེད་པའི་རྐྱེན་གྱིས་རྒྱ་ནག་གཞུང་གིས་བཀག་སྡོམ་བྱེད་རྒྱུའི་ཐོ་གཞུང་ནང་ལ་འཁོད་ཡོད་པའི་གྱི་གནས་ཚུལ་ཐོན་འདུག།

བོད་རང་སྐྱོང་ལྗོངས་འཕེལ་རྒྱས་ཨུ་ཡོན་ལྷན་ཁང་ཟེར་བས་བོད་རང་སྐྱོང་ལྗོངས་ཀྱི་ལོ་ལྔ་ཚན་གྱི་འཆར་འགོད་བཅུ་བཞི་པ་དང་དུས་ཡུན་རིང་འབྲིང་གི་ལྕགས་ལམ་འཆར་འགོད་བཅས་པ་ཡོངས་བསྒྲགས་བྱས་འདུག་པའི་ནང། ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་ལོ་བར་སླེབས་དུས་བོད་རང་སྐྱོང་ལྗོངས་ཀྱི་མེ་འཁོར་ལྕགས་ལམ་དྲ་བའི་གཞི་ཁྱོན་དེ་སྤྱི་ལེ་ལྔ་སྟོང་ཡན་ཟིན་པ་བྱ་རྒྱུ་དང་ལྷ་ས་ལྟེ་བ་བྱས་ནས་བོད་རང་སྐྱོང་ལྗོངས་ཀྱི་ས་གནས་རིམ་པས་འཛིན་སྐྱོང་བྱེད་ཡུལ་གྱི་ས་ཁུལ་ཚང་མར་ཁྱབ་པ་མ་ཟད་ཤིན་ཅང་དང་མཚོ་སྔོན། ཟི་ཁྲོན། ཡུན་ནན་སོགས་དང་མཐུད་ཐུབ་པའི་ཐོག་ཕྱིར་སྐྱོད་སྟབས་བདེ་བ་དང་ནུས་པ་ཆེ་བ་བཅས་ཀྱི་དེང་རབས་ཅན་གྱི་ལྕགས་ལམ་དྲ་བ་བསྐྲུན་ནས་བོད་ཀྱི་དཔལ་འབྱོར་གོང་འཕེལ་དང་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ནུས་ལྡན་བྱ་རྒྱུ་ཡིན་ལུགས་བསྒྲགས་འདུག་དེའི་ཐད་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང་གི་གཙོ་འཛིན་སྐུ་ཞབས Jayadeva Ranade ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། རྒྱ་ནག་གཞུང་གིས་ད་ལྟ་བོད་ནང་དུ་གསར་སྐྲུན་བྱེད་བཞིན་པའི་མེ་འཁོར་ལྕགས་ལམ་ལས་གཞི་ལ་དམིགས་ཡུལ་གཙོ་བོ་གསུམ་ཡོད་པ་ལས་དང་པོ་སྟེ། རྣོ་ངར་ཆེ་བའི་བལ་བོད་ས་ཁུལ་དུ་དམག་མི་དང་གོ་མཚོན་འོར་འདྲེན་བྱ་རྒྱུ་ལས་སླ་རུ་གཏོང་རྒྱུ་དང། གཉིས་པ། བོད་ནང་གི་གཏེར་ཁ་སྔོག་འདོན་བྱེད་ཤུགས་ཆེ་རུ་བཏང་སྟེ། གཏེར་རྫས་རྣམས་རྒྱ་ནག་ཏུ་འོར་འདྲེན་བྱ་རྒྱུ། གསུམ་པ། རྒྱ་ནག་རྒྱལ་ནང་གི་ཚོང་པ་ཚོར་བོད་ནང་དུ་ལས་སླ་པོའི་ངང་སླེབས་ཐུབ་པ་བྱས་ཏེ་རིམ་པས་བོད་མིའི་མི་འབོར་དང་ངོ་བོ་བཅས་ལ་ཤུགས་རྐྱེན་ཐེབས་ཐུབ་པ་བྱ་རྒྱུ་སོགས་ཡིན་པ་འགྲེལ་བརྗོད་གནང་བྱུང། དེ་ཡང་རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་སྤེལ་བའི་ནང། ཉིས་སྟོང་ཉི་ཤུ་རྩ་ལྔ་ཤར་བའི་སྐབས་ཟི་ཁྲོན་ཞིང་ཆེན་གྱི་གཡག་རྔ་གྲོང་ཁྱེར་ནས་ཉིང་ཁྲི་གྲོང་ཁྱེར་བར་གྱི་མེ་འཁོར་ལྕགས་ལམ་ལས་གཞི་དང་ཤིན་བོད་ལྕགས་ལམ་ཞེས་བོད་དང་ཤིན་ཅང་བར་གྱི་ལྕགས་ལམ་ལས་གཞི་ཡི་ཁྲོད་གཞིས་ཀ་རྩེ་གྲོང་ཁྱེར་ནས་བལ་ཡུལ་དང་ས་འབྲེལ་ཆགས་པའི་སྐྱིད་གྲོང་རྫོང་གི་དཔལ་ཁུད་མཚོ་བར་གྱི་མེ་འཁོར་ལྕགས་ལམ། དེ་བཞིན་ཡུན་ནན་ཞིང་ཆེན་དང་ལྷ་ས་བར་གྱི་ལྕགས་ལམ་ལས་གཞིའི་ཁྲོད་ཉིང་ཁྲི་ས་ཁུལ་གྱི་སྤོ་མེས་རྫོང་དང་ཚ་བ་དཔའ་ཤོད་རྫོང་གི་ར་བ་མཚོ་བར་གྱི་མེ་འཁོར་ལྕགས་ལམ་གསར་སྐྲུན་ཡོངས་སུ་བསྒྲུབས་ཏེ་མེ་འཁོར་དངོས་སུ་ཤར་གཏོང་ཐུབ་པ་བྱ་རྒྱུ་བཅས་ཡིན་འདུག་ཅིང་ཉིས་སྟོང་ཉི་ཤུ་རྩ་ལྔ་བར་མེ་འཁོར་ལྕགས་ལམ་ལས་གཞི་གཅིག་པུས་བོད་རང་སྐྱོང་ལྗོངས་ནང་རྒྱ་ནག་རྒྱལ་ནང་ནས་ཡུལ་སྐོར་བ་ས་ཡ་ལྔ་དང་ཁྲི་དྲུག་ལྷག་སླེབས་ཐུབ་པ་དང་ཉིས་སྟོང་སུམ་ཅུ་སོ་ལྔ་ལོ་སླེབས་སྐབས་ཁུལ་འདིར་ཡུལ་སྐོར་བ་ས་ཡ་དགུ་དང་ཁྲི་དྲུག་ལྷག་སླེབས་ཐུབ་པའི་འཆར་གཞི་བསྒྲིགས་ཡོད་པར་བསྒྲགས་འདུག། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་ལས་གཞི་ཇི་འདྲ་ཞིག་སྤེལ་བ་ཡིན་ནའང་ཆབ་སྲིད་ཀྱི་དམིགས་ཡུལ་ངེས་ཅན་ཞིག་ཡོད་པའི་ཁར་མེ་འཁོར་ལྕགས་ལམ་གང་མང་གསར་རྒྱག་བྱས་པ་དེས་བོད་མིའི་ཆོས་དང་རིག་གཞུང་ཁོར་ཡུག་སོགས་ལ་ཤུགས་རྐྱེན་ཆེན་པོ་སྤྲད་དེ་མཐར་རྒྱ་ནག་ལ་མ་བསྟུན་ཐབས་མེད་བཟོ་རྒྱུ་དེ་ཡིན་པ་མ་ཟད་ལྕགས་ལམ་གྱི་ལས་གཞི་འདི་ནི་བོད་ཡུལ་རྒྱ་ཡུལ་དུ་བསྒྱུར་རྒྱུ་ཡི་སྲིད་བྱུས་ཀྱི་ཆ་ཤས་ཤིག་ཀྱང་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བོད་པ་དེ་རྒྱ་མི་དང་གཅིག་པ་བཟོ་ཡ་ག་རེ་སོ་ལྕགས་ལམ་དང་རི་ལི་དང་ལམ་ཀ་བཟོ་ཡ་ཟེར་ཡ་ཆུ་བ་དེ་ཚོ་བཟོས་ནས་ཕན་ཚུན་བར་ལ་འབྲེལ་བ

བོད་པའི་ནོར་དཔེ་རྣམས་ནི་འབྲོག་ལས་དཔལ་འབྱོར་ཡོད་རེད་ཞིང་ལས། ནས་གཡག་དང་རྩིད་པ་དང་དེ་སོགས་ཀྱི་བར་ཐོན་ཁོངས་དེ་བོད་པ་རང་ལ་མ་དེ་མིན་ས་ཆ་མེད་དུ་དེ་བོད་པའི་སོ་སོའི་ཐོན་ཁོངས། སོ་སོའི་འཚོ་གནས། སོ་སོའི་གནས་ཡག་དང་རྒྱ་མི་དང་ཁ་ཧ་ལ་འབྲེལ་བ་ཞེ་དྲག་མེད་ནོ། སོ་སོའི་གནས་ཐུབ་ཡག་གི་མཐུན་རྐྱེན་ཆགས་དེ་ཡོད་ར། རྒྱ་མིའི་རེ་བ་དེ་ག་རེ་རེད་ཟེར་ན། བོད་པའི་ཚོང་དང་རིག་གཞུང་དང་དཔལ་འབྱོར་དང་དེ་ཚོ་ཚང་མ་རྒྱ་ནག་ཐད་ཀར་ཕར་ཚུར་འབྲེལ་བ་ཆགས། ཕན་ཚུན་བར་ལ་པད་ཏ་རི་ལི་དང་ལམ་ཀ་དང་གནམ་གྲུ་དང་དེ་ཚོ་གི་རྒྱུད་ནས་འབྲེལ་བ་བྱས་དེ་འོ་ཆགས་ནས། དེ་ནས་སྐད་ཡིན་ན་རྒྱ་སྐད་རྒྱག་ཡ་ཡིན་ན་མ་གཏོགས་དེ་མིན་འགྲོ་ས་མེད་པ། ད་སྐབས་གསར་སྐྲུན་བྱེད་བཞིན་པའི་ཡུན་ནན་ཞིང་ཆེན་ནས་ལྷ་ས་བར་གྱི་མེ་འཁོར་ལྕགས་ལམ་ལ་ཁྱོན་སྤྱི་ལེ་ཉིས་སྟོང་ཉིས་བརྒྱ་ཉི་ཤུ་རྩ་བརྒྱད་ཡོད་པ་དང་དེ་ལ་ཕུག་ལམ་ཉི་ཤུ་བསྐྲུན་འཆར་ཡོད་པ་ལས་ཕུག་ལམ་བཅུ་དགུ་གསར་རྒྱག་ཟིན་ཡོད་པས་ཕུག་ལམ་གསར་རྒྱག་བྱེད་པའི་སྐབས་ས་རུད་བྱུང་བ་དང་ཆུ་ལོག་བརྒྱབ་པ་སོགས་གོད་ཆག་རིགས་ཉིས་བརྒྱ་ཙམ་བྱུང་ཡོད་པ་རྒྱ་ནག་གཞུང་གིས་སྤྱི་བསྒྲགས་བྱས་འདུག་པ་དང་ཟི་ཁྲོན་ནས་ལྷ་ས་བར་གྱི་མེ་འཁོར་ལྕགས་ལམ་ལ་ཁྱོན་རིང་ཚད་སྤྱི་ལེ་གཅིག་སྟོང་དྲུག་བརྒྱ་ཉི་ཤུ་རྩ་དགུ་ཡོད་འདུག་ཡང་གོང་ཞུས་རྒྱ་ནག་གཞུང་གིས་དུས་ཡུན་རིང་འབྲིང་གི་ལྕགས་ལམ་འཆར་འགོད་ཅེས་པའི་ལས་གཞིའི་ནང་གཞིས་ཀ་རྩེ་ནས་ལྷ་ས་དང་ལྷོ་ཁ། ནིང་ཁྲི། ཆབ་མདོ། ཁྲེན་ཏུའུ་བར་དང་དེ་ནས་མངའ་རིས་ནས་ནག་ཆུ་དང་ཆབ་མདོ་བར། ཡང་ཧོ་ཐན་ནས་མངའ་རིས་དང་གཞིས་ཀ་རྩེ་ལྷ་ས། ལྷོ་ཁ། ཉིང་ཁྲི་སེམས་ཀྱི་ཉི་ཟླ། ལན་བརྒྱར་བར་དེ་ནས་ཡང་ཟི་ལིང་ནས་གོར་མོ་དང་ནག་ཆུ། ལྷ་ས་བར་དེ་བཞིན་ཟི་ལིང་ནས་ཡུལ་ཤུལ་དང་ཆབ་མདོ་བར་བཅས་ཡིན་འདུག་མདོར་ན་རྒྱ་ནག་གཞུང་གི་འཆར་གཞི་གཞིར་བཟུང་མེ་འཁོར་ལྕགས་ལམ་བརྒྱུད་བོད་དེ་ལྷོ་ཨེ་ཤེ་ཡ་དང་རྒྱ་ནག་བར་གྱི་ཟམ་པ་ལྟ་བུ་ཞིག་ཏུ་བསྐྲུན་འཆར་འདུག་པས་རྒྱ་ནག་གཞུང་གིས་འདི་ནི་རྒྱུད་གཅིག་ལམ་གཅིག་མཉམ་སྐྲུན་ལ་ཞབས་ཞུ་སྒྲུབ་པ་དང་མཐའ་མཚམས་ས་ཁུལ་གོང་འཕེལ་ཡོང་བར་ཕན་ཐོགས་ཡོད་པ་བརྗོད་འདུག། ཉེ་ལམ་གསར་དུ་ཡོངས་བསྒྲགས་བྱས་པའི་བོད་རང་སྐྱོང་ལྗོངས་ཀྱི་ལོ་ལྔ་ཚན་གྱི་འཆར་འགོད་བཅུ་བཞི་པའི་ནང། ཉིས་སྟོང་སུམ་ཅུ་སོ་ལྔ་བར་ལྕགས་ལམ་ལམ་ཐིག་གསར་པ་བཅུ་གསར་སྐྲུན་བྱེད་འཆར་འདུག་པས་གནད་དོན་དེའི་ཐད་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཞེས་པའི་ཉམས་ཞིབ་ལྟེ་གནས་ཁང་གི་རྒྱ་དཀར་ནག་གཉིས་ཀྱི་གནད་དོན་ཐོག་ཉམས་ཞིབ་པ Antara Ghosal Singh ལགས་ཀྱིས། It is of great concern for India། འདི་ནི་རྒྱ་གར་ཕྱོགས་ནས་ཧ་ཅང་བློ་འཚབ་བྱེད་ཡུལ་ཞིག་ཡིན་པ་མ་ཟད་རྒྱ་གར་ངོས་ནས་ཀྱང་རང་ཉིད་ཀྱི་བདེ་འཇགས་ཆེད་དུ་ས་མཚམས་ས་ཁུལ་དུ་འཛུགས་སྐྲུན་ལས་གཞི་མང་དུ་སྤེལ་སྲིད་པ་རེད། དཔེར་ན་སྲིད་བློན་མོ་དི་ཡིས་ཨ་རུ་ན་ཅལ་ཚུད་པའི་ས་མཚམས་ས་ཁུལ་ཁག་གི་གྲོང་གསེབ་རྣམས་ཡར་རྒྱས་གཏོང་རྒྱུ་ནི་གཙོ་འདོན་གནང་གི་ཡོད་ལ་རྒྱ་གར་ངོས་ནས་ད་སྐབས་ས་མཚམས་ས་ཁུལ་གྱི་གྲོང་གསེབ་ཁག་གི་གནས་སྟངས་ཡར་རྒྱས་དང་མཉམ་དུ་དམག་དོན་གྱི་ལས་གཞི་མང་དག་ཅིག་སྤེལ་མུས་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་ལོ་ཡི་ལོ་མཇུག་གོང་དུ་ལྷ་ས་ནས་མལ་གྲོ་གོང་དཀར་བར་གྱི་ལྕགས་ལམ་བསྐྲུན་ཚར་བ་བྱ་རྒྱུ་དང། མལ་གྲོ་གོང་དཀར་ནས་སྟེང་ཆེན་བར་གྱི་ལྕགས་ལམ་དང། སྣེ་གདོང་ནས་མཚོ་སྣ་བར། གཏིང་སྐྱེས་ནས་ཁང་དམར་བར། སྨན་གླིང་ནས་མེ་ཏོག་བར་དང་རྫ་ཡུལ་བར། ཆབ་མདོ་ནས་མཛོ་དགེ་བར་སོགས་ཀྱི་ལྕགས་ལམ་བསྐྲུན་རྒྱུའི་ཞིབ་འཇུག་ལག་བསྟར་བྱ་རྒྱུ་ཡིན་པ་རྒྱ་ནག་གཞུང་གིས་བསྒྲགས་འདུག་དེ་ཡང་ཉེ་ལམ་རྒྱ་གར་ནང་སྲིད་ལྷན་ཁང་གིས་ས་མཚམས་ས་ཁུལ་ཡར་རྒྱས་ཀྱི་ལས་གཞིའི

ནུབ་བྷེང་གྷལ། དེ་བཞིན་འཇམ་མུ་ཀ་ཤི་མིར་སོགས་རྒྱ་གར་གྱི་མངའ་སྡེ་བཅུ་དྲུག་གི་རྫོང་བརྒྱ་དང་བཅུ་བདུན་ཚུད་ཡོད་པར་བསྒྲགས་འདུག་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་མཐའ་མཚམས་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་འཆར་གཞི་གཞིར་བཟུང་མེ་འཁོར་ལྕགས་ལམ་གྱི་ལས་གཞི་ཆ་ཚང་བསྒྲུབས་པ་ཡིན་ན་དེ་ཡིས་མ་འོངས་པར་བོད་དང་རྒྱ་གར་ཙམ་མིན་པར། འབྲུག་དང་བལ་ཡུལ་སོགས་ལྷོ་ཨེ་ཤེ་ཡའི་སྤྱི་ཡོངས་ཀྱི་བརྟན་ལྷིང་དང་རྒྱལ་དོན་འཐབ་ཇུས་ལ་དོ་ཕོག་ཤུགས་ཆེན་འགྲོ་ངེས་ཡིན་ཞེས་དང། ས་མཚམས་ཁུལ་དུ་འཛུགས་སྐྲུན་ལས་གཞི་དེ་དག་གི་འབྱུང་རྩ་གཙོ་བོ་ཞིག་ནི་དེ་སྔོན་ཉིས་སྟོང་བཅུ་བདུན་ལོར་མདོ་ལམ་ཁུལ་དུ་རྒྱ་དཀར་ནག་གཉིས་ཀྱི་དམག་མི་གདོང་ཐུག་བྱུང་བའི་རྗེས་ཕྱོགས་གཉིས་ཀྱིས་འཛུགས་སྐྲུན་བྱེད་ཤུགས་ཆེ་རུ་བཏང་ཡོད་པ་འགྲེལ་བརྗོད་གནང་བྱུང།
ད་དེ་གི་རྒྱབ་ལྗོངས་འདྲ་བོ་ཕྱིན་བཅོས་ཞུས་པ་ཡིན་པ་ཡིན་ན་ཨ་ནི་ཉིས་སྟོང་བཅུ་བདུན་ལོ་ལ་ཡང་ད་རྒྱ་གར་དང་ཨ་ནི་རྒྱ་ནག་གི་པོ་རུག་ལ་ཡང་ཨ་ནི་མདོ་ལམ་གི་མཐོ་སྒང་ལ་ཡང་ཨ་ནི་ཅིག་གདོང་ཐུག་བྱུང་ཡོད་རེད་གདོང་ཐུག་དེ་བྱུང་པའི་སྐབས་སུ་ཨ་ནི་རྒྱ་ནག་གིས་རྒྱ་གར་ལ་ཡང་དྲག་པོ་ཞེ་པོ་ཅིག་བྱེད་ཡག་གི་ཨ་ནི་དྲག་པོའི་རྣམ་འགྱུར་ཤུགས་ཆེན་པོ་བསྟན་ཡག་གི་ཨ་ནི་ཅིག་འཆར་གཞི་དང། གང་ཅིའི་ཐོག་ནས་རྣམ་འགྱུར་གཅིག་སྟོན་ཡག་གི་ཐབས་ཤེས་བྱས་ཡོད་རེད་དེ་ཡིན་པ་ཡིན་ན་དབྱིན་ཇིའི་ནང་ཞུས་ན logistic ཞུ་ར logistic མ་འདང་བའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་རྒྱ་གར་ལ་ཡང་ཨ་ནི་དེ་གའི་ཚིག་གིས་རྒྱ་ནག་གིས་བཤད་པ་ནང་བཞིན་ཨ་ནི་ལག་ལེན་ལ་འཁེལ་མེད་དུས་ཙམ་པ་ལ་ཡང་རྒྱ་ནག་ངོ་ཚ་བོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད་དེ་ཚོ་ཚང་མ་ལོ་མང་གཏུགས་བྱུང་བ་ཉམས་ཞིབ་བྱེད་དུས་ཙམ་པ་ལ་ཡང་འདི་ཨ་ནི་རྒྱ་ནག་གི་དམག་མི་དབོར་འདྲེན་བྱེད་ཡག་དང་ད་ག་ནང་བཞིན་གི་ལག་ཆ་དང་མཚོན་ཆ་དང་དེ་ཚོ་དབོར་འདྲེན་བྱེད་ཡག་ལ་ཡང་འགྲིམ་འགྲུལ་ད་དུང་ཡང་འདང་གི་མེད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནེ་འདི་ཞི་ཅིན་ཕིང་རང་གིས་ཨ་ནེ་ཅིག་སྐུ་དུས་འོག་ལ་ཡང་ཨ་ནེ་ད་ཡུན་ནན་ནས་ཨ་ནེ་ལྷ་ས་བར་དུ་རེད་ད་ག་ནང་བཞིན་གྱི་སི་ཁྲོན་ནས་ལྷ་ས་བར་དུ་རི་ལི་ལྕགས་ལམ་རྒྱབ་ཡ་འདི་གི་ད་དམིགས་ཡུལ་གཙོ་བོའི་ནང་གི་གཙོ་བོ་དེ་འདི་འདྲའི་གྲུབ་ཆ་ཆགས་ཡོད་དུ་བརྩམས་པ་ལ་ཡང་ད་རི་ལི་ལྕགས་ལམ་རྒྱབ་པའི་རྒྱུ་མཚན་ལ། ལ་བརྒྱབ་པ་ཡིན་པའི་དབང་དུ་བཏང་བ་ཡིན་པ་ཡིན་ནའང་རེད་ད་ཁེ་ཕན་དེ་ཨ་ནི་བརྒྱ་ཆ་དགུ་བཅུ་དེ་ཨ་ནི་རྒྱ་ནག་གཞུང་ལ་མ་གཏོགས་ཅིག་ཨ་ནི་བོད་ནང་ལོགས་ལ་ཡ་ཨ་ནི་བོད་པ་ཚོ་ལ་ཡ་རག་གི་མེད་པ་དེ་ཨ་ནི་གསལ་བོ་ཞེ་དྲག་རེད་ཤག། གཞན་ཡང་ད་ལྟའི་ཆར་རྒྱ་ནག་གཞུང་གིས་གསར་རྒྱག་བྱེད་བཞིན་པའི་ལྷ་ས་ནས་བལ་ཡུལ་བར་གྱི་ལྕགས་ལམ་དེ་ནི་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཤར་གཏོང་བྱ་རྒྱུ་ཡིན་པ་རྒྱ་ནག་གཞུང་གིས་དེ་སྔ་བརྗོད་འདུག་པ་དང་དེའི་རིང་ཚད་ནི་སྤྱི་ལེ་ལྔ་བརྒྱ་བཞི་བཅུ་ཙམ་ཡོད་འདུག།

ཉེ་ལམ་ཨ་རིའི་བར་སྣང་དུ་རྒྱ་ནག་གི་སོ་ཉུལ་ལྒང་ཕུག་གཏོང་གི་ཡོད་པའི་གནད་དོན་ཐད་ལ་ཨ་རྒྱ་གཉིས་བར་གྱི་ཕན་ཚུན་འབྲེལ་ལམ་གྱི་ཛ་དྲག་གི་གནས་སྟངས་ལྷུང་ཡོད་ཀྱང་ད་ལྟའི་ཆར་ཨ་རི་གཞུང་གིས་རྒྱ་ནག་གི་གསར་འགོད་རང་དབང་གི་གནད་དོན་དེའི་ཐད་དངོས་སུ་ལག་ལེན་གང་འདྲ་བསྟར་མིན་ཤེས་རྟོགས་མེད་པ་རེད། རྒྱ་ནག་གཞུང་ཕྱོགས་ནས་ཕྱི་རྒྱལ་གསར་འགོད་པ་ཁག་རྒྱ་ནག་ནང་གི་གསར་འགོད་ཀྱི་ལས་དོན་ལ་ཐབས་ཤེས་སྣ་ཚོགས་ཀྱིས་འགོག་རྐྱེན་འདྲ་མིན་བཟོ་བཞིན་པ་དེ་གསར་འགོད་ཀྱི་ལས་དོན་ལ་སྟབས་བདེ་མི་ཡོང་བའི་གནད་དོན་ཞིག་ཡིན་པ་གསལ་པོ་ཆགས་ཡོད་ལྟར།

ད་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་འཛམ་གླིང་གི་ཡང་ཐོག་ཏུ་གནས་པའི་བོད་མཐོ་སྒང་གི་གལ་གནད་དང། དེའི་ཐོག་གནམ་གཤིས་འགྱུར་ལྡོག་སོགས་ཀྱིས་ཨེ་ཤི་ཡ་ཁུལ་དང་དེ་བཞིན་འཛམ་གླིང་ཕྱོགས་ཡོངས་ཀྱི་ཐོག་ལ་ཤུགས་རྐྱེན་ག་རེ་ཐེབས་བཞིན་ཡོད་པའི་སྐོར་ཨ་རིའི་མན་ཡུ་ནི་ཝེ་སི་ཏིའི་གཙུག་ལག་སློབ་གྲྭ་ཆེན་མོའི་གནམ་གཤིས་ཚན་རིག་སློབ་གཉེར་ཁང་གི་འགན་འཛིན་དང་མཁས་དབང Doctor Paul Andrew Mayewski ལགས་སུ་བཅར་འདྲི་ཞུས་པ་དེ་སྙན་སྒྲོན་ཞུ་རྒྱུ་ཡིན། དེའང་རྒྱལ་སྤྱིའི་གནམ་གཤིས་དང་འབྲེལ་བའི་ཚན་རིག་ཉམས་ཞིབ་པ་ཁག་ཞིག་གིས་གོ་ལའི་གནམ་གཤིས་འགྱུར་ལྡོག་དང་ས་གཞི་དང་འབྱུང་བའི་འགྲོ་ལུགས་སོགས་ལ་ཉམས་ཞིབ་གནང་བའི་ཐོག་ནས་གསར་དུ་ཤེས་རྟོགས་བྱུང་བ་ལ་གཞིགས་ན། ལྷོ་ཨ་མེ་རི་ཁའི་གླིང་ཕྲན་གྱི་ཁོངས་སུ་ཆགས་པའི Amazon Rain Forest འམ Amazon གྱི་ཆར་འདྲེན་གྱི་ཤིང་ནགས་ཧ་ཅང་མང་བའི་ས་ཁུལ་དེ་དང་བོད་མཐོ་སྒང་བར་རྒྱང་ཚད་ཀི་ལོ་མི་ཊར་གཅིག་ཁྲི་ལྔ་སྟོང་ལྷག་གི་རྒྱང་ཐག་ཡོད་པའི་ས་ལ་ཆགས་ཡོད་ཀྱང། ལྷོ་ཨ་མི་རི་ཀའི་ས་ཁུལ་གྱི་ཨེ་མ་ཛོན་ཟེར་ནས་འབོད་པའི་ཆར་འདྲེན་གྱི་ཤིང་ནགས་དེ་དག་གཅོད་འབྲེག་ཤུགས་ཆེ་བྱེད་བཞིན་པ་དང་འཛུགས་སྐྲུན་ཤུགས་ཆེ་བྱེད་བཞིན་པ་སོགས་ཀྱི་ཐོག་ནས་བོད་མཐོ་སྒང་ཁུལ་གྱི་གནམ་གཤིས་ལ་ཡང་དེའི་ཤུགས་རྐྱེན་ཐེབས་བཞིན་ཡོད་པའི་སྐོར་ཚན་རིག་ཉམས་ཞིབ་པའི་ཉེ་ཆར་སྙན་ཐོ་ཐོན་པའི་སྐོར་སྙན་སྒྲོན་ཞུས་པ་དང། དེ་བཞིན་དེའི་སྐོར་ཨ་རིའི Maine University གཙུག་ལག་སློབ་གྲྭ་ཆེན་མོའི་འཛམ་གླིང་གི་ས་གཞི་དང་གནམ་གཤིས་ཚན་རིག་སློབ་གཉེར་ཁང་གི་འགན་འཛིན་དང་མཁས་དབང Doctor Paul Andrew Mayewski ལགས་སུ་བཅར་འདྲི་ཞུས་པ་སོགས་ཀྱི་སྐོར་དེ་གོང་སྙན་སྒྲོན་ཞུས་ཚར་ལགས། དེ་ནི་ད་རེས་ཨ་རི་བྱང་ཤར་ཕྱོགས་སུ་ཆགས་པའི Maine University གཙུག་ལག་སློབ་གྲྭ་ཆེན་མོའི་འཛམ་གླིང་གི་ས་གཞི་དང་གནམ་གཤིས་ཚན་རིག་སློབ་གཉེར་ཁང་གི་འགན་འཛིན་དང་མཁས་དབང

དེ་ནས་ད་རེས་མེན་གཙུག་ལག་སློབ་གྲྭ་ཆེན་མོའི་གནམ་གཤིས་ཚན་རིག་སློབ་གཉེར་ཁང་གི་འགན་འཛིན་དང་མཁས་དབང Doctor Paul Andrew Mayewski ལགས་ཁོང་ལ་འཛམ་གླིང་གི་ཡང་ཐོག་ཏུ་གནས་པའི་བོད་མཐོ་སྒང་གི་གལ་གནད་དང་དེའི་ཐོག་ནས་ཨེ་ཤ་ཡ་ཁུལ་དང་དེ་བཞིན་འཛམ་གླིང་ཁྱོན་ཡོངས་ཀྱི་ཐོག་ལ་ཤུགས་རྐྱེན་ག་རེ་ཐེབས་བཞིན་ཡོད་པའི་སྐོར་བཅར་འདྲི་ཞུ་སྐབས་སུ་ཁོང་གིས་གསུངས་དོན་ལ། The snow cover on the Tibetan plateau is very important.
ཁོང་གིས་བོད་མཐོ་སྒང་གི་ས་ཁུལ་དེ་ལ Third Pole ལམ་གོ་ལའི་སྣེ་གསུམ་པ་ཟེར་ནས་འབོད་བཞིན་ཡོད་པ་དང། དེ་ནས་ཡོངས་གྲགས་སུ་དབྱིན་སྐད་དུ་འཛམ་གླིང་གི Arctic དང Antarcticaའམ་འཛམ་གླིང་གི་བྱང་སྣེ་དང་ལྷོ་སྣེ་གཉིས་ཀྱི་སྒང་དུ་འཁྱགས་རོམ་མང་ཤོས་ཀྱི་གོ་ལའི་སྣེ་གསུམ་པ་དེ་ཡིན་པ་དང་ས་ཁུལ་དེ་ནི་གལ་གནད་ཆེ་བ་ཞིག་ཡིན་པ་དང། ས་ཁུལ་དེའི་ཐོག་ནས་འཛམ་གླིང་གི་བྱང་སྣེ་དང་ལྷོ་སྣེ་གཉིས་ཀྱི་ཐོག་ལ་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་པ་དང། དེ་ནས་ཡང་ཁོང་གིས་དམིགས་བསལ་འཛམ་གླིང་གི་བྱང་སྣེའི་ཐོག་ལ་ཞུས་པ་ཡིན་ན་ཁ་བ་གངས་རིས་བསྐོར་བའི་བོད་མཐོ་སྒང་དེ་ནི་གལ་གནད་ཆེན་པོ་ཞིག་ཡིན་པ་དང་བོད་མཐོ་སྒང་དུ་ཁ་བ་མང་པོས་བསྐོར་ནས་ཡོད་ན་དེའི་ཐོག་ཕོག་པའི་ཉི་མའི་འོད་ཟེར་གྱི་རླབས་དེ་དག་བརྒྱ་ཆ་བརྒྱ་ཐམ་པ་ཚུར་འཕྲོས་པའི་ཐོག་ནས་ས་ཁུལ་དེ་དག་བསིལ་དུ་གཏོང་གི་ཡོད་པ་དང། ཡང་བོད་མཐོ་སྒང་གི་ཐོག་ལ་ཁ་བ་ཉུང་ངུ་ལས་མེད་ཚེ་ཉི་མའི་འོད་ཟེར་གྱི་རླབས་དེ་དག་ཀྱང་ཉུང་ངུ་ཞིག་ལས་ཚུར་འཕྲོ་རྒྱུ་མིན་པ་དང་དེའི་ཐོག་ནས་བོད་མཐོ་སྒང་གི་ས་གཞི་དེ་ཡང་ཚ་རུ་འགྲོ་རྒྱུ་ཡིན་པ་དང་དེའི་ཐོག་རླུང་གི་འགྲོ་སྟངས་ལ་ཡང་ཤུགས་རྐྱེན་སྤྲད་དེ་དམིགས་བསལ་ཡོངས་གྲགས་སུ་བྱང་གི་ཕྱོགས་སུ་འགྲོ་བའི་རླུང་གི་འགྲོ་སྟངས་ལ་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་པ་དང། ཡང་གལ་སྲིད་བོད་མཐོ་སྒང་གི་ཐོག་ལ་ཁ་བ་གཞི་རྒྱ་ཆེན་པོ་ཞིག་གིས་བཀབ་ནས་ཡོད་པ་དེའི་ཐོག་ནས་ཆུ་དང་རླངས་པ་དེ་དག་ཀྱང་བོད་མཐོ་སྒང་གི་མཐའ་འཁོར་ནས་འགྲམས་ནས་འགྲོ་རྒྱུ་ཡིན་པ་དང། དེ་ནས་འོག་གི་རླུང་དེ་དག་ཚང་མ་བྱང་ཨ་མེ་རི་ཁ་ཁུལ་དུ་འགྲོ་བཞིན་ཡོད་པ་དང་དེའི་ཐོག་ནས།

ཁོར་ཡུག་གི་ཐོག་ནས་བཤད་ན། དཔེ་མེད་གལ་གནད་ཆེན་པོ་ཡིན་པ་དང་དེ་བཞིན་ལྷག་པར་དུ་ས་ཁུལ་དེ་དག་གི་ནང་གནས་སྡོད་མཛད་བཞིན་པའི་མི་མང་མང་པོ་ཞིག་དང་དེ་བཞིན་ཁོར་ཡུག་ལམ་ལུགས་ལ་ཡང་ཧ་ཅང་གི་གལ་གནད་ཆེན་པོ་ཆགས་བཞིན་ཡོད་པ་དང། ཡང་གོ་ལའི་ཚ་དྲོད་ཆེ་རུ་འགྲོ་བཞིན་པ་ལ་བརྟེན་ནས་ཁ་བས་གཏུམས་ནས་ཡོད་པའི་འཁྱགས་རོམ་སོགས་ལ་ཡང་འགྱུར་ལྡོག་ཆེན་པོ་འགྲོ་རྒྱུ་ཡིན་པ་དང། ཡང་ཁོང་གིས་བོད་མཐོ་སྒང་གི་ས་ཁུལ་དུ་གོ་ལའི་གནམ་གཤིས་དང་མཁའ་རླུང་གི་དྲོད་ཚད་ཆེ་རུ་འགྲོ་རྒྱུ་ཡིན་པ་དང། དེའི་ཐོག་ནས་ས་ཁུལ་དེ་སྐམ་ཐན་ཆེ་བའི་ས་ཁུལ་ཞིག་ཡིན་པ་ལ་བརྟེན་ནས་ཁ་བ་དང་འཁྱགས་རོམ་ཆགས་པ་དེ་དག་ཀྱང་རླུང་གི་ཚ་དྲོད་ཀྱི་ལྷན་དུ་འདྲེས་ནས་རླུང་གི་མཉམ་དུ་མར་མཆེད་ནས་འགྲོ་རྒྱུ་ཡིན་པ་དང་རྒྱུ་མཚན་དེ་དག་ལ་བརྟེན་ནས་གོ་ལའི་ཚ་དྲོད་ཆེ་རུ་འགྲོ་བཞིན་པ་དེའི་ཐོག་ནས་བོད་མཐོ་སྒང་གི་ས་ཐོག་ཏུ་སྐམ་ཐག་ཆེ་རུ་འགྲོ་རྒྱུ་ཡིན་ལུགས་འགྲེལ་བརྗོད་གནང་འདུག། ཡང་ཁོང་གིས་དེ་དང་དུས་མཚུངས་སུ Arctic མཚོ་རྒྱུད་ཀྱི་རླུང་དེ་ཡང་ཐོན་ནས་ཡོང་བ་དང། དེ་བཞིན་ལྷོ་ཡི་ཕྱོགས་ནས་རྒྱ་གར་གྱི་རྒྱ་མཚོའི་བརྒྱུད་ནས་ཡོང་བའི་རླུང་དེ་དག་ཡོང་གི་ཡོད་པས་དྲོད་ཚད་ལ་འགྱུར་ལྡོག་འགྲོ་བ་དང་རླུང་གི་འགྲོ་སྟངས་དང་རླུང་ཁམས་ཀྱི་འཁོར་སྐྱོད་ལ་ཡང་འགྱུར་ལྡོག་འགྲོ་རྒྱུའི་འགོ་བཙུགས་པ་དང། བརླན་གཤེར་དེ་བྱང་སྣེ་དང་རྒྱ་གར་གྱི་རྒྱ་མཚོ་སོགས་ཀྱི་བརྒྱུད་ནས་ཡོང་བཟོ་ཆེ་བ་ཞིག་ཡིན་སྲིད་པ་ཞིག་ཡིན་པ་དེ་དག་གི་ཐོག་ནས་བོད་མཐོ་སྒང་གི་བྱང་ཕྱོགས་དང་ལྷོ་ཕྱོགས་བཅས་སུ་ཆར་པ་འབབ་རྒྱུ་ཕྲན་བུ་ཡོང་སྲིད་པ་དང་དེ་ནི་གོ་ལའི་ཚ་དྲོད་ཆེ་རུ་འགྲོ་བཞིན་པ་དང་བར་སྣང་གི་རླུང་གི་འཁོར་རྒྱུག་ལ་འགྱུར་ལྡོག་འགྲོ་བཞིན་པ་བཅས་ལ་བརྟེན་ནས་ཡིན་པའི་སྐོར་འགྲེལ་བརྗོད་གནང་སོང། སྐྱིད་དེ་རིང་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལེ་ཡིན། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། ཨ་ནི་རྣམ་པ་ཚོ་གིས་ང་ཚོའི་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།